ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཆེས་མཐོའི་ལྷན་ཚོགས་དེ་ཉི་ཧོང་ལ་མཇུག་བསྒྲིལ་བའི་སྐབས་སུ། དམངས་གཙོའི་མཐུན་གྲོགས་ཀྱི་རྒྱལ་ཁབ་བདུན་པོས་རྒྱ་ནག་ལ་གཅིག་གྱུར་གྱི་སྲིད་ཇུས་ཤིག་འཛིན་རྒྱུ་དེ་ནི་ཐེངས་འདིའི་ལྷན་ཚོགས་དེའི་ཐག་གཅོད་གཙོ་བོ་ཞིག་ལ་གྱུར་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་གླེང་སློང་ཁག་ཅིག་ཞུ་གི་ཡིན། ད་མ་ཚང། འཛམ་གླིང་ནང་ལོག་གི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ལྷན་ཚོགས་ཟེར་དེ་ཡིན་ན་ལོ་ལྟར་རེ་ཚོགས་ཀྱི་ཡོད་རེད་ད་ང་ཚོས་དྲན་ཡག་ལ་བྱས་པ་ཡིན་ན་ཐེངས་མང་པོ་ཚོགས་ཚར་སོང། ཡིན་ནའི་ངས་བྱས་ན་ད་ལོའི་ཚོགས་འདུ་འདི་ལ་ཡང་དམིགས་བསལ་གྱི་ཁྱད་ཆོས་ཁ་ཤས་ཤིག་འདུག་བསམ་གྱི་འདུག་དང་པོ་དེ་ཚོགས་ཡག་གི་དུས་ཚོད་དེ་ཡིན་ན་ད་འཛམ་བུ་གླིང་གི་ད་ལྟ་དཔལ་འབྱོར་ཡིན་ནའི་རེད་དམག་དོན་ཡིན་ནའི་རེད་གནད་དོན་མང་པོ་ཞེ་པོ་ཅིག་སྒང་ལ་ཡང་དུས་ཚོད་གལ་ཆེན་པོ་ཞེ་པོ་ཅིག་སླེབས་དེ་ཐོག་མཐའ་མ་ཚང་མས་འཛམ་བུ་གླིང་ནང་ལོག་གི་རྒྱལ་ཁབ་གལ་ཆེ་ཤོས་དེ་ག་དེ་བདུན་པོའི་དབུ་ཁྲིད་དེ་ག་དེ་འཛོམས་དུས་ཙམ་པ་ག་དུས་ཡིན་ནའི་གནས་ཚུལ་གལ་ཆེན་པོ་ཡོང་གི་རེད་དེ་ལས་ཡིན་ནའི་ང་ཚོ་ཕྱི་ནས་བལྟས་པ་ཡིན་ན་ད་ད་རིང་གི་ཚོགས་འདུ་དེའི་ཚོགས་འདུ་ཚོགས་པའི་སྐབས་ཡང་ནང་དོན་ད་དེ་ཚོ་བལྟས་པ་ཡིན་ན་ལས་ད་ལྟ་རང་ལྐོག་ཇོ་བྱེད་དགོས་ཡ་དང་དེ་ག་མཉམ་དུ་གཅིག་འཛོམས་པ་དེ་ཡག་པོ་ཞེ་པོ་བྱུང་བསམ་བསམ་དེ་འདྲའི་གི་ཚོར་སྣང་ཅིག་འདུག་བསམ་ཚང་རེད་འདུག་གང་ཡིན་ཟེར་ན། དུས་ཚོད་ཆ་བཞག་པ་ཡིན་ན། ད་རེས་ཀྱི་ཡར་ཕ་གིའི་ཡུ་ཀེ་རེན་ལ་ཡར་དམག་འཁྲུག་བྱུང་རྗེས་གནས་ཚུལ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ད་ག་ནང་བཞིན་གྱི་རྒྱ་ནག་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་བར་ད་ལ་ལ་ཡར་འབྲེལ་བ་དེ་ཞིག་ད་རེས་ཀྱི་ཡར་ཡིན་ན་ཛ་དྲག་ཞེ་པོ་ཅིག་བྱས་ད་འབྲེལ་བ་དེ་ག་འདྲ་ཆགས་དགོས་ཀྱི་ཡོད་མེད་དེ་ལ་ཡར་རྒྱལ་ཁབ་བདུན་པོ་དེ་ཡིན་ན་གཅིག་གྱུར་གྱི་སྲིད་ཇུས་ཅིག་འཛིན་ཡག་དེ་ཡིན་ན་དེ་བས་ཡིན་ན་གལ་ཆེན་པོ་ཆགས་བསྡད་ཡོད་རེད། བྱས་ཙང་དེ་འདྲ་སོང་ཙང་ད་རེས་ཚོགས་འདུ་མཇུག་བསྒྲིལ་བའི་སྐབས་དེ་ཚོགས་འདུ་མཇུག་བསྒྲིལ་དུས་ཀྱི་ཁོ་ཚོའི་ཐུན་མོང་གི་ཐག་གཅོད་བྱུང་བ་འབྱོར་བ་དེ་ཚོ་བལྟས་པ་ཡིན་ན་ལས་གནད་དོན་སྒང་ཐག་ཆོད་བྱུང་བ་དང་ཐག་ཆོད་བྱུང་བ་དེ་ཚོད་དཔག་བྱས་ན་མ་འོངས་པར་ཡང་རྒྱུན་རིང་པོ་ཤུགས་རྐྱེན་ཐེབས་ཀྱི་རེད་ཨ་བསམ་བསམ་དེ་འདྲའི་མང་པོ་ཅིག་བྱུང་ཤག་དང་པོ་དེ་ལ་ངོ་སྤྲོད་རོབ་རོབ་ཏུ་ཞུས་པ་ཡིན་ན་འཛམ་གླིང་ཐོག་གི་འབྱོར་ལྡན་རྒྱལ་ཁབ་བདུན་ལྷན་ཚོགས་དང་པོ་འགོ་དང་པོ་དང་པོ་བཙུགས་ཡག་དེ་ཡིན་ན་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནང་འགོ་བཙུགས་ཡོད་རེད་དེའི་སྐབས་དེ་ད་འཛམ་བུ་གླིང་ཁོ་རའི་ནང་ལོག་ལ་ཡང་དཔལ་འབྱོར་གྱི་ཉམས་རྒུད་བྱུང་བྱས་ཡིན་ན་དཀའ་ངལ་ཆེན་པོ་ཞིག་འཕྲད་པའི་སྐབས་དེ། འབྱོར་ལྡན་རྒྱལ་ཁབ་བདུན། ད་འདི་སྐབས་དེ་ཡིན་ན་དམར་ཕྱོགས་ཨུ་རུ་སུ་དཔལ་འབྱོར་ཤུགས་ཆེན་པོ་ཡོད་རེད་དེ་ཡིན་ནའི་རྒྱ་ནག་བཟོ་འདྲ་དེ་ད་འདི་སྐབས་ཡ་ད་དཔལ་འབྱོར་ཞེ་དྲག་ཆུང་ཆུང་རེད། བྱས་རྗེས་ཡིན་ན་གཙོ་བོ་དེ་ཡིན་ན་ཨ་མི་རི་ཀ་དང་ཉི་ཧོང Germany དང France དང་དབྱིན་ཇི Italy Canada དེ་ག་བདུན་བྱས། ཨ་འདི་སྐབས་དེ་ག་དུས་ཡིན་ན་ལས་ད་ད་རིང་ལྷན་ཚོགས་འདིར་དཔེར་ན་ཆ་བཞག་པ་ཡིན་ན་རྒྱལ་ཁབ་གཞན་པ་འདི་མང་པོ་ཅིག་འབྲེལ་བ་ཡག་པོ་ཡོད་པ་དེ་ཚོའི་དབུ་ཁྲིད་མང་པོ་ཞིག་ཕེབས་འདུག་ཨང་དེ་འདྲ་བྱས་རྗེས་ཡིན་ན་ཚོགས་འདུ་མང་ཆེ་སྐབས་ཡང་རྒྱལ་ཁབ་བདུན་འདི་ནང་མ་ཚུད་པའི་ཡང་རྒྱལ་ཁབ་མང་པོའི་དབུ་ཁྲིད་ཕེབས་ཀྱི་རེད་བྱས་ཙང་ཁོ་ཚོ་ལོ་རེ་རེ་ལ་འདུ་འཛོམས་བྱེད་ཡག་གི་དུས་ཚོད་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད། ད་རིང་གི་ཚོགས་འདུ་འདིའི་བརྗོད་གཞི་རེ་ཞིག་གཙོ་བོ་རེ་ཞིག་གཉིས་སུ་རེད་འདུག་དང་པོ་དེ་ཡིན་ན་ད་གལ་ཆེ་ཤོས་དེ་ཡུ་ཀེ་རེན་ཕ་གི་ཡ་དམག་འཁྲུག་འདི་ཛ་དྲག་པོ་ཞེ་པོ་ཅིག་ཡོད་པ་དང་ག་འདྲ་བྱས་བྱས་ད་དམག་འཁྲུག་འདི་ལ་ཡ་ཨུ་རུ་སུའི་བཙན་འཛུལ་ལ་ཁ་གཏད་བྱེད་རྒྱུའི་ཆེད་དུ་ད་ནུབ་ཕྱོགས་རྒྱལ་ཁབ་ཚོས་ད་རྒྱལ་ཁབ་བདུན་པོ་དེ་ཡིན་ན་ད་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ཀྱི་སྣེ་ཁྲིད་མཁན་དེ་ག་དེ་རེད་ད་ལྷག་པར་དུ་ད་རིང་པི་ཀའི་ཚོགས་འཚོགས་པའི་སྐབས་ལ་ཡ་ཡུག་རེན་གྱི་སྲིད་འཛིན་ཛི་ལིན་སི་ཀི་ཁོ་རང་ངོ་རང་ཕེབས་བྱས་ཡུག་རེན་ལ་ཡ་ནུབ་ཕྱོགས་རྒྱལ་ཁབ་ཚོས་དམག་གི་གོ་ལག་སྤྲད་ཡག་ལ་ཡ་འབོད་སྐུལ་ཞུས་མ་ཟད་ཡིན་ན་མཐའ་མ་དེ་ཨ་མི་རི་ཀའི་དམག་གི་གནམ་གྲུ F sixteen ཟེར་དེ་སྤྲད་རྒྱུ་ཡིན་ཞེས་བྱས་བྱས་ཕལ་ཆེར་གཏན་འཁེལ་བའི་བཟོ་འདྲ་བྱུང་སོང་ང་དེ་འདྲའི་སོགས་པའི་ད་ཡུག་རེན་གྱི་དམག་འཁྲུག་དེ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། བརྗོད་གཞི་གལ་ཆེན་ཞིག་གཞན་པ་དེ་ག་རེ་འདུག་ཟེར་ན་ད་རྒྱ་ནག་ལ་ཡ་ནུབ་ཕྱོགས་རྒྱལ་ཁབ་དེ་ག་དེ་གང་འདྲའི་སྲིད་ཇུས་འཛིན་དགོས་འདུག་ཟེར་དེ་དེའི་སྐོར་ལ་ཡ་གྲོས་བསྡུར་གལ་ཆེན་པོ་ཞིག་བྱུང་མ་ཟད་ཡིན་ན་མཐའ་མ་དེ་ཕལ་ཆེར་ད་ང་ཚོས་ཕྱི་ནས་བལྟས་པ་ཡིན་ན་ཐུན་མོང་གི་སྐད་ཆའི་བཤད་སྲོལ་དང་བང་རིམ་སྒྲིག་སྟངས་དང་དེ་ཚོའི་ཐོག་ལ་ཡིན་སྲིད་ཇུས་གཅིག་གཏན་འབེབས་བྱུང་བའི་སྣང་བ་འདྲ་ཞིག་བྱུང་སོང། ཚོགས་འདུ་མཇུག་བསྒྲིལ་བའི་སྐབས་དེ་གསལ་བསྒྲགས་ཤིག་བཏང་ཤག་གསལ་བསྒྲགས་འདིའི་ནང་ལོགས་ལ་ཡ་ད་གསལ་པོ་བྱས་བྱས་རྒྱ་ནག་ལ་བཤད་ཡ་དེ་ག་རེད་ཟེར་ན། དཔེར་ན་བྱས་བཞག་ན་དུམ་བུ་ཞིག་ཏུ་ངས་རོབ་ཙམ་བསྒྱུར་བྱས་བཤད་པ་ཡིན་ན་འདི་འདྲ་འཁོད་ཤག། འབྱོར་ལྡན་རྒྱལ་ཁབ་བདུན་གྱི་དམིགས་ཡུལ་ནི་རྒྱ་ནག་ལ་གནོད་སྐྱོན་གཏང་རྒྱུའི་ཆེད་དུ་མིན་ལ། ཡང་རྒྱ་ནག་གི་དཔལ་འབྱོར་ལ་འགོག་རྐྱེན་བཟོ་རྒྱུའི་ཆེད་དུ་ཡང་མིན། ང་ཚོས་རྒྱ་ནག་དང་འབྲེལ་ཐག་བཅད་རྒྱུའི་ཐབས་ཤེས་བྱས་མེད། ཡིན་ན་ཡང་ཕྱོགས་ཚང་མས་ཤེས་དགོས་པ་ཞིག་ལ། ང་ཚོའི་དཔལ་འབྱོར་དེ་རྒྱུན་འཁྱོངས་བ་དང་ནུས་པ་ལྡན་པ་ཞིག་ཆགས་རྒྱུའི་ཆེད་དུ་ང་ཚོས་ངེས་པར་དུ་དཔལ་འབྱོར་གྱི་ཉེན་ཁ་རྣམས་མེད་པར་བཟོ་དགོས་པ་དེ་ཡིན། དེ་གཙོ་བོ་དེ་ཡིན་ན་ད་རྒྱ་ནག་ལ་ཡ་དམིགས་བྱས་བཤད་ཀྱི་ཡོད་ཙང་རྒྱ་ནག་དང་འབྲེལ་བ་ཡོད་པའི་གནད་དོན་སྐོར་ལ་ཡ་དོན་དག་འདྲ་ཅིག་གཉིས་ཚོགས་འདུའི་ནང་དུ་གཙོ་བོ་བཤད་པའི་བཟོ་འདྲ་འདུག་དང་པོ་དེ་ག་རེད་ཟེར་ན་རྒྱ་ནག་གིས་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་རྒྱ་ནག་ད་དཔལ་འབྱོར་སྟོབས་ཆེར་ཞེ་པོ་ཕྱིན་པའི་སྐབས་དེ་ཡིན། སོ་སོའི་དཔལ་འབྱོར་གྱི་ནུས་སྟོབས་དེ་བེད་སྤྱོད་བཏང་བྱས་ཆབ་སྲིད་ཀྱི་དམིགས་ཡུལ་སྒྲུབ་ཡག་ཆེད་དུ་ད་རྒྱ་ནག་ལ་ཡ་ཅིག་ལྷག་པར་དུ་བཟོ་ལས་ཀྱི་ད་ཐོན་རྫས་དང་དེ་འདྲ་ཡིན་ན་ད་འཛམ་བུ་གླིང་མང་པོ་ཞིག་ཕི་ཀའི་སྙེས་བྱས་བསྡད་དགོས་དུས་ཙམ་པ་ཡིན་གལ་སྲིད་རྒྱ་ནག་གི་ཆབ་སྲིད་དགོས་མཁོ་ཆེད་དུ་ད་དཔེར་ན་བྱས་བཞག་པ་ཡིན་ན་བོད་དང་དེ་འདྲའི་ཤིན་ཅང་དང་དེ་ཚོའི་གནད་དོན་ཐོག་ལ་ཡ་གལ་སྲིད་རྒྱལ་ཁབ་དེ་ཚོས་ཕྲན་བུ་ཞིག་རྒྱ་ནག་དང་ལྟ་བ་མ་མཐུན་པ་དེ་བཤད་པ་ཡིན་ན་ཁོང་ཚོའི་དཔལ་འབྱོར་གྱི་ནུས་པ་དེ་བེད་སྤྱོད་བཏང་བྱས་རྒྱལ་ཁབ་དེ་ཚོར་གནོན་ཤུགས་སྤྲད་ཡག་གི་ལོ་མང་པོ་ཅིག་ནང་ཞེ་པོ་ཅིག་ཤུགས་ཆེན་པོ་བྱས་སོང་ང་བྱས་ད་འདི་ཡིན་ན་ད་རིང་ཚོགས་འདུ་འདི་ནང་དམིགས་བསལ་དེ་རྣམས་མར་བཏོན་བྱས་སྐྱོན་བརྗོད་ཤུགས་ཆེན་པོ་ཞིག་རང་བྱས་བཞག། གཉིས་པ་དེ་ཡིན་ན་ཚོགས་འདུ་མཇུག་བསྒྲིལ་བའི་སྐབས་དེ། གསལ་བསྒྲགས་འདིའི་ནང་ལོགས་བོད་སྐད་ནང་ཧོབ་ཏེ་ཁར་ལབ་དུས་ཙམ་པ་གསལ་པོ་འགྲོ་གི་མི་འདུག་སྟེ་ཡིན་ནའི་ཨིན་ཇི་ནང་ཁོང་ཚོ་ཡིན་ན་གསལ་པོ་ཞེ་པོ་འདུག་དེ་ག་རེ་ཟེར་ན། འདིའི་སྔོན་ལ་ཡ་ལོ་གཉིས་གསུམ་རིང་ལ་ཡ་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་སྡུག་རུ་ཞེ་དྲག་ཕྱིན། དེ་བར་བཤད་སྲོལ་འཇོག་རིགས་མང་པོ་ཅིག་གིས Decoupling ཟེར་གྱི། ད Decoupling ཟེར་དེའི་གོ་དོན་དེ་ག་རེ་ཟེར་ན་ད་རྒྱ་ནག་དང་བར་སྐབས་གཅིག་དཔལ་འབྱོར་ཐད་ལ་འབྲེལ་བ་ཞེ་པོ་ཞིག་དམ་ཟབ་བྱས་བྱས། ཨ་ནི་ཕན་ཚུན་འབྲེལ་བྱས་བསྡད་ཡོད་རེད་པ། འདི་ག་ལེ་ག་ལེར་ཡིན་ན་འབྲེལ་བ་འདི་མར་བསངས་བྱས་ཁ་ཁ་ཕྲལ་ཡག་འདི་རེད་ཟེར་བྱས་བྱས་མང་པོ་ཅིག་གིས་འབོད་སྐུལ་དེ་ཤུགས་ཆེན་པོ་བྱས་པ་རེད་ལྷག་པར་དུ་ཨ་མི་རི་ཀའི་ནང་ལ་ཡ་འདིའི་འབོད་སྐུལ་བྱེད་མཁན་ཤུགས་ཆེན་པོ་ཞེ་དྲག་ཡོད་རེད། ད་ཡིན་ནའི་ད་རིང་ཚོགས་འདུ་འདིའི་མཐའ་མའི་གསལ་བསྒྲགས་འདིའི་ནང་ལོགས་ལ་ཡ་གསལ་པོ་ཞེ་པོ་ཅིག་ངས་ད་ལྟ་ཀློག་པ་འདིའི་ནང་ལོགས་ལ་ཡ་འཁོད་འདུག་ག་ནུབ་ཕྱོགས་ཀྱི་རྒྱལ་ཁབ་བདུན་པོ་འདིའི་སྲིད་ཇུས་ཀྱི་དམིགས་ཡུལ་དེ་ཡིན་ན་རྒྱ་ནག་དང་དཔལ་འབྱོར་བེད་ཁ་ཁ་ཕྲལ་ཡག་འདི་ཡིན་མེད། གཙོ་བོ་དེ་ནུབ་ཕྱོགས་ཀྱི་དཔལ་འབྱོར་དེ་ཚོ་ལ་ཉེན་ཁ་བྱས་ར་བ། ཉེན་ཁ་དེ་ཉུང་རུ་གཏང་ཡག་ཆེད་དུ་ཡིན་ཟེར་ད་ཉེན་ཁ་དེ་ཉུང་གཏང་ཡང་ཆེད་དུ། རྒྱ་ནག་དང་དེ་སྔའི་ནང་བཞིན་གྱི་དཔལ་འབྱོར་དམ་ཟབ་ཀྱིས་རྒྱ་ནག་ལ་སྙེས་བྱས་བསྡད་བྱས་ར་བ། འདི་འདྲ་བྱས་ན་འགྲིག་མེད་པ་དང་རྒྱ་ནག་ལ་ཡག་དང་ཚན་རིག་དང་མང་པོ་ཅིག་དེ་སྔའི་ནང་བཞིན་བྱས་དོགས་ཟོན་བྱས་མེད་པ་བྱས་བྱས་རྒྱ་ནག་ལ་སྤྲད་པ་ཡིན་ན་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ལ་དཔལ་འབྱོར་ཡིན་ནའི་རེད་རྒྱལ་སྲུང་ཡིན་ནའི་རེད་དེ་ཚོ་ཚང་མ་ལོག་ལ་ཡག་ཉེན་ཁ་བཟོས་པ་སོང་ཙང་ཉེན་ཁ་དེ་ཉུང་རུ་གཏང་ཡག་དང་ཉེན་ཁ་དེ་མེད་པ་བཟོ་ཡག་གི

རྒྱ་ནག་དང་རྦད་ཁ་ཁ་མ་བྱས་པ་ཡིན་ན་ལས་རྒྱ་ནག་དང་དེ་སྔོན་གྱི་འབྲེལ་བ་དང་མ་འདྲ་ཡིན་ན་གལ་སྲིད་ཉེན་ཁ་འདུག་བསམ་ས་དེ་ག་གང་ག་ལོག་ཡིན་ན་རྒྱ་ནག་ནས་མར་འཐེན་ཡ་དང་རྒྱ་ནག་ལ་མ་སྙེ་ཡ་དང་གཙོ་བོ་དེ་ཡིན་ན་བྱས་བྱས་འདི་འདྲའི་གི་སྲིད་ཇུས་ཅིག་ནི་ལག་བསྟར་བྱེད་ཀྱི་ཡིན་ཟེར་བྱས་གསུངས་ཤག Derisking ཟེར་མཁན་ཅིག་ཡང་རེད་དེ་ཉེན་ཁ་ཆུང་རུ་གཏང་གི་ཟེར་བྱས་ཡོད་རེད་པ་དེ་སྐད་ཆ་བཤད་སྲོལ་དེ་ཡིན་ན། དང་པོ་དང་པོ་དེ་ཨ་མི་རི་ཀའི་ནང་ཤེས་ཀྱི་ཡོད་མ་རེད། དེ་ཡིན་ན་ཁ་སང France ཡི་སྲིད་འཛིན Macron ཟླ་བ་གསུམ་པའི་ནང་ལོག་རྒྱ་ནག་ལ་ཡར་ཕེབས་ཏེ་འཚམས་འདྲི་བྱས་སོང་ང། འཚམས་འདྲི་བྱས་པའི་སྐབས་དེ་ཡིན་ན་སྐབས་དེ་ཁོ་རང་མཉམ་དུ་ཡུ་རོབ་ཀྱི་མཉམ་འབྲེལ་མཐུན་ཚོགས་ཀྱི་སྲིད་འཛིན་ཨུ་ལྕམ་ཨུ་སུ་ལ་ཕེབས་ཕེབས་ཡོད་རེད། ལྕམ་ཨུ་སུ་ལ་དེ་དུས་ཡིན་ན་རྒྱ་ནག་ལ་མ་ཕེབས་གོང་དེ་ཁོ་རང་གི་ཚིག་དང་པོ་དེ Derisking ཟེར་མཁན་དེ་བེད་སྤྱོད་དང་པོ་དེ་དུས་བཏང་ཤག། ཁ་སང། ཧྥ་རན་སིའི་སྲིད་འཛིན་རྒྱ་ནག་ལ་ཕྱིན། ཞི་ཅིན་ཕིང་ལ་ཞེ་པོ་ཅིག་ཉེན་རྟོག་ཁ་པར་སྤྱད། ཡུ་རོབ་ཡིན་ཨ་མི་རི་ཀའི་རྗེས་འབྲང་བྱས་བྱས་ཡོང་བ་མ་རེད་ཡུ་རོབ་ལ་ཡང་རྒྱ་ནག་ལ་འཛིན་པའི་སྲིད་ཇུས་ཡིན་ཐ་དད་ཅིག་དང། སོ་སོ་སོ་རང་ཁ་རང་ཚུགས་ཅིག་དགོས་ཀྱི་རེད་བཤད་བྱས་ཡིན་ཁོ་རང་ཤུགས་ཆེན་པོ་བཤད་བྱས་ཡིན་འདི་ལ་ཡང་ད་སྐྱོན་བརྗོད་བྱེད་མཁན་དང་འདི་ཞེ་པོ་ཅིག་བྱུང་སོང་ཨ། ཧྥ་རན་སིའི་སྲིད་འཛིན་མཱར་ཁོང་གིས་ཨ་མི་རི་ཀ་དང་ལོགས་སུ་ཐོན་པའི་རྒྱ་ནག་ལ་འཛིན་པའི་སྲིད་ཇུས་རྒྱ་ནག་དང་ཉེ་པོ་ཨོ་ཙམ་ཡོད་པའི་སྲིད་ཇུས་ཅིག་ད་བཙུགས་ཐུབ་ཡོད་མ་རེད་ཡིན་ནའི་ད་རིང་དེ་ངས་ཏོག་ཙམ་བལྟས་པ་ཡིན་ན་ད་ཐ་མའི་ཁོང་ཚོའི་གསལ་བསྒྲགས་འདི་ནང་ལོག་ལ་ཡ། Decoupling ཟེར་ཏེ་རྒྱ་ནག་དང་ཁ་ཁ་ཕྲལ་ཡག་དེ་ཡིན་ན་མེད། དེ་ལས་ཡིན་ན་ཉེན་ཁ་དེ་ཉུང་གཏང་གི་ཟེར་ཏེ་སྐད་ཆ་དེ་ལ་ཡ་ཚུགས་ཡོང་པ་དེ་ནས་ག་རེ་འདུག་ཟེར་ན། ཨ་མི་རི་ཀའི་ངོས་ནས་ཏོག་ཙམ་གོམ་ཞུགས་བཟོ་འདྲ་ཆགས་བྱས་ར་བ། རྒྱ་ནག་ལ་འཛིན་པའི་སྲིད་ཇུས་དེ་ལ་ཡ་ཕྲན་བུ་ཏོག་ཙམ་འཇམ་རུ་བཏང་བའི་བཟོ་འདྲ་ཆགས། ཨ་ནི་འདི་བྱས་པ་ཡིན་ན། ད་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱལ་ཁབ་དེ་ཚོ་སྲིད་ཇུས་འདིའི་འོག་ལ་ཡ་ད་གཅིག་གྱུར་ཅིག་ཡོང་ཡག་གི་ཕལ་ཆེར་རྨང་གཞིར་ཆགས་ཀྱི་མེད་འགྲོ། ཕྱོགས་གཞན་པ་ཅིག་ནས་བཤད་པ་ཡིན་ན་འདས་པའི་ལོ་བཞི་བཅུ་ཙམ་ནང་ལོག་ཡ་ད་རྒྱ་ནག་དང་ནུབ་ཕྱོགས་རྒྱལ་ཁབ་དཔལ་འབྱོར། མི་ཁ་ཤས་ཀྱིས་ད་བསྟན་བཤིག་རྩེ་བྱས་བཤད་ཀྱི་ཡོད་རེད་དཔེ་མཚོན་བཞག་པ་ཡིན་ན་སྔ་མོ་དམར་ཤོག་གི་ཨུ་རུ་སུ་ཡོད་པའི་སྐབས་ལ་ཡ། ཨུ་རུ་སུའི་གི་རྡུལ་ཕྲན་མཚོན་ཆ་དང་མེ་ཤུགས་གོ་མཚོན་དེ་གའི་གང་ཀ་ལོག་ཡིན་ཨ་མི་རི་ཀའི་བཟོ་ལས་གཙོ་བོ་ཡོད་སའི་ས་ཆ་དེ་ཚོ་ལ་ཡ་དམིགས་བྱས་བཞག་བཞག་ཡོད་ཟེར་བ་གལ་སྲིད་དམག་འཁྲུག་བྱུང་བ་ཡིན་ན་དང་པོ་དེ་གཏོར་ཡ་དེ་ཡིན་ན་ཨ་མི་རི་ཀའི་བཟོ་གྲྭ་དང་དེ་གའི་གཏོར་ཡ་དེ་བྱས་བྱས་བཞག་བཞག་ཡོད་རེད། ད་གལ་སྲིད་ད་རིང་ཁ་སང་གི་སྲིད་འཛིན་ཕུ་ཏིན་གྱིས་ཨ་མི་རི་ཀའི་བཟོ་ལས་དང་བཟོ་ལས་དང་འདི་གས་གཏོར་དགོས་ཡོད་ན་ཨུ་རུ་སུའི་མེ་ཤུགས་གོ་མཚོན་དང་འདི་གས་གང་ག་ལོག་རྒྱ་ནག་ལ་གཏད་བྱས་བཞག་དགོས་ག་རེ་ཟེར་ན་ཨ་མི་རི་ཀའི་བཟོ་ལས་དེ་གས་གང་ག་ལོག་རྒྱ་ནག་ལ་དེ་གར་སོ་གར་བྱས་ཙང་དེ་ག་ཙམ་གྱི་ད་ག་ད་ཨ་མི་རི་ཀས་རྒྱ་ནག་ལ་དེ་ག་ཙམ་སྙེས་བསྡད་མ་སི་ཡང་རྒྱ་ནག་གི་དཔལ་འབྱོར་དེ་ཨ་མི་རི་ཀར་དེ་ག་ཙམ་སྙེས་བྱས་བསྡད་དུས་བརྩོན་པ་དངོས་གནས་རང་རྦད་དེ་རྒྱལ་ཁབ་དེ་གཉིས་ཁ་བྲལ་རྗེས། དཔེ་ཐ་དད་བཟོ་ཡ་དེ་དེ་ཞེ་པོ་ཅིག་དཀའ་ངལ་ཆེན་པོ་ཡིན་ས་རེད་དཔལ་འབྱོར་སྒང་ནས་དཀའ་ངལ་ཆེན་པོ་ཡིན་མ་ཟད་ད་མི་མང་པོ་ཅིག་སེམས་ཁྲལ་བྱས་པའི་ནང་འདིའི་ཁོ་བྱས་པའི་བརྒྱུད་རིམ་དེ་བརྒྱུད་རྗེས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་སྡུག་རུ་ཞེ་པོ་ཕྱིན་པ་ན་ཐ་ན་དམག་འཁྲུག་ཡོང་ཡག་ཉེན་ཁ་ཡོད་རེད་ཅེས་བཤད་ཀྱི་ཡོད་རེད་པ། དེ་འདྲ་སོང་ཙང་དེ་དེ་ཕལ་ཆེར་མང་པོ་ཅིག་ཟེར་བྱས་ན་བྱེད་མ་ཐུབ་པའི་ལས་ཀ་ཅིག་རེད། ཉེན་ཁ་ཡོད་པའི་ལས་ཀ་ཅིག་རེད་དེ་འདྲ་སོང་ཙང་ད་ད་རིང་གི་སྲིད་བྱུས་དེ་ཡིན་ན De-risking ཟེར་དེ་ད་གང་དག་ཉེན་ཁ་ཆུང་དུ་བཏང་གི་ཟེར་གྱི་ཡོད་རེད་པ་འདིའི་སྲིད་ཇུས་དེ་ཡིན་ན་དངོས་གནས་དོན་དག་ལ་བསྐྱལ་ཐུབ་ཡག་ཡོད་པ་དང་ཨང་དེ་མ་ཟད་ཡིན་ན་དོན་དག་ལ་བསྐྱལ་བའི་སྐབས་ལ་ཡང་དོན་སྙིང་ལྡན་པ་བྱུང་དགོས་བསམ་བྱས་གཙོ་བོ་དེ་འདི་འདྲ་བྱུང་ཡོད་པའི་བཟོ་འདྲ་ཅིག་འདུག་ཨང་དེ་ནས་ད་རིང་གི་ཚོགས་འདུ་འདི་མཇུག་བསྒྲིལ་བའི་སྐབས་དེ་སྲིད་འཛིན་བའི་ཏེན་གྱིས་གསར་འགོད་ཚོགས་འདུ་གཅིག་ཐོག་ལ་ཡང་ད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཁ་སང་ཏོག་པ་དེ་ཡར་རྒྱས་བཏང་ཡག་གི་ཐབས་ཤེས་བྱས་པ་དེ་ལ་སྐབས་དེ་རྒྱ་ནག་གིས་སོ་པའི་ལྒང་ཕུག་བཏང་རྗེས་ད་གང་ག་ལོག་འཆར་གཞི་གང་ག་འཁྲུག་པ་རེད་པ་གའི་ཕྱི་སྲིད་དྲུང་ཆེ Tony Blinken ཕ་གིར་རྒྱ་ནག་ཐལ་ཡག་གི་འཆར་གཞི་འདི་ག་ཕྱིར་འཐེན་བྱེད་དགོས་ཆགས་པ་རེད་འདི་འདྲ་བྱུང་བ་རེད་ད། ད་རིང་ཁ་སང་ཡིན་ན་བསྐྱར་དུ་ཡིན་ད་གྲོས་མོལ་བྱེད་ཡག་དེ་ཚོ་མང་རུ་བཏང་བྱས་ཡིན་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཡིན་ན་ད་ད་འཁྱགས་པ་ནང་བཞིན་ཐལ་དེ་འགྱུར་ནས་འཁྱགས་པ་དེ་བཞུར་ཡག་གི་དུས་ཚོད་ཅིག་སླེབས་ཡོད་ཞེས་བཤད། ཕྲན་བུ་ཡིན་ད་ད་རྒྱ་ནག་དང་འབྲེལ་བ་ཡག་རུ་འགྲོ་གི་ཡོད་པའི་གཏམ་བཤད་འདི་མང་པོ་གནང་ཤག་ད་ཡིན་ན་ལེ། རྒྱ་ནག་ངོས་ནས་ད་འབྱོར་ལྡན་ཅན་གྱི་རྒྱལ་ཁབ་བདུན་པོའི་ཚོགས་འདུ་དེ་ལྷག་པར་དུ་ཚོགས་ས་དེ་ཉི་ཧོང་ཚོགས་ཡོད་སོང་ཙང་ཁོ་ཚོས་གང་ལྟར་ད་རིང་འདི་བལྟས་རྗེས་མ་ཚང་ཅིག་འདི་གཉེར་ལ་རྒྱ་ནག་ནས་ཁ་བྲལ་ཡག་འདི་ནས་འགྱུར་ལྡོག་བཏང་རྗེས་ད་ཉེན་ཁ་ཉུང་རུ་བཏང་གི་ཟེར་གྱི་ཡོད་རེད་པ་ཏི་ཞི་ད་གང་ལྟར་མ་གཞི་འཇམ་རུ་བཏང་བ་རེད་པ་འདི་དང་ཨ་ནི་སྲིད་འཛིན་བའི་ཏེན་གྱིས་རྒྱ་ནག་དང་འབྲེལ་བ་ཏི་ཞི་ཕྲན་བུ་ཡག་རུ་འགྲོ་ཡག་གི་དུས་ཚོད་ཅིག་སླེབས་ཡོད་གསུངས་པ་དེ་ཚོ་གང་ག་ལོག་ངས་ཐུགས་གཏད་ནས་རྒྱ་ནག་ངོས་ནས་ད་ཡག་ག་དང་ཅིག་བཟང་ཕྱོགས་རེད་ཅེས་ངོས་ལེན་བྱས་པའི་བཟོ་འདྲ་མི་འདུག་དེ་ལས་ལྡོག་སྟེ་ཡིན་ན་རྒྱ་ནག་གིས་ད་རིང་གི་ཚོགས་འདུ་འདིའི་ཚོགས་སྟངས་དང་འདིའི་ནང་གཏམ་བཤད་བྱེད་སྟངས་དེ་ཚོ་ཚང་མ་ལོག་ལ་ཡག་དངངས་སྐྲག་ཞེ་པོ་སྐྱེས་ཡོད་ས་རེད་དེ་སྐྱེས་བྱས་ཡིན་ན་དང་པོ་དེ་ཕ་གིར་པེ་ཅིང་ལ་ཡོད་པའི་ཉི་ཧོང་གི་གཞུང་ཚབ་དེ་ཡིན་ན་རྒྱ་ནག་གི་ཕྱི་སྲིད་ལྷན་ཁང་ལ་ཡག་སྐད་བཏང་རྗེས་ཚོགས་འདུ་ཚོགས་པ་འདིའི་ནང་ལོགས་ལ་ཡག་ལྷག་པར་དུ་ཡིན་ན་རྒྱ་ནག་གི་རྒྱལ་ནང་གི་གནད་དོན་མང་པོ་ཅིག་ལ་ཡག་ཐེ་བྱུས་བྱེད་ཀྱི་འདུག་ཚོགས་འདུ་ཚོགས་པའི་མཐའ་མའི

ནུབ་ཕྱོགས་རྒྱལ་ཁབ་དེ་རྒྱལ་ཁབ་གཅིག་གཅིག་པོ་མ་རེད་བསམ་ཚུལ་སྣ་མིན་སྣ་ཚོགས་ཡོད་རེད་ཁོ་ཚོའི་འབྲེལ་བ་དེ་རྒྱ་ནག་ལ་བྱེད་སྟངས་དེ་ཏིག་ཏིག་ལོགས་ཀ་རེད་ད་དེ་ཚོ་ཚང་མ་ལོག་ཁོད་སྙོམས་པར་ཆགས་རྗེས་མཐའ་མ་དེ་གཅིག་གྱུར་གྱི་སྲིད་ཇུས་ཤིག་ཆགས་ཡག་གི་ད་དུས་ཚོད་དེ་གཏན་ལ་ཕབ་པའི་བཟོ་འདྲ་ཅིག་ཆགས་ཡོང་བའི་བཟོ་འདྲ་འདུག་གཉིས་པ་དེ་ག་རེ་ཟེར་ན་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཁག་གི་འབྲེལ་བ་དེ་ཡིན་ན། ད་ཡག་པོ་ཆགས་ནས་སྔ་མོའི་ལམ་ཁ་དེ་ལ་ད་ཁྱོན་འགྲོ་ས་ཡོད་མ་རེད་ད་དེ་དུས་པའི་དུས་ཚོད་དེ་ཡོལ་ཚར་བ་རེད་ད་ཡིན་ན་ལས་སྡུག་རུ་ཞེ་པོ་ཕྱིན་བྱས་དངོས་གནས་ཐ་མ་དམག་འཁྲུག་རྒྱག་ཡའི་ཉེན་ཁ་ཡོད་རེད་པ་དེ་ཚོ་འགྲོ་མི་སྲིད་པ་དེ་མ་རེད་ད་ལས་ཡིན་ན་དེ་ཚོ་ལ་མ་འགྲོ་ཡ་གི་ཆེད་དུ་ད་རྒྱལ་ཁབ་ཚང་མ་ལོག་དང་ཕྱོགས་ཚང་མ་ལོག་གིས་འབད་བརྩོན་རེ་བྱས་བྱས་ད་དེའི་འབྲེལ་བ་དེ་ཡིན་ན་ག་ལེ་ག་ལེ་ཡག་པོ་ཆགས་ནས་ཞེ་པོ་ཅིག་ཡག་པོ་ཆགས་ཡ་མེད་པ་སྡུག་པོ་ཆགས་ནས་ཞེ་པོ་ཅིག་ཉེན་ཁའི་གནས་ལ་ཡ་མ་སླེབས་པ་བྱེད་ཡ་ཆེད་དུ་ཨ་མཆེད་དང་ལམ་ཁ་དེ་འདྲ་ཅིག་ཨང་འགྲོ་ཡ་དེ

ཅིག་ཐབས་བྱུས་དང་དེ་ཚོར་ཞིབ་འཇུག་བྱེད་མཁན་མང་པོ་ཅིག་གིས་ད་ཡང་རྒྱ་ནག་ལ་ཡང་ཁེ་བཟང་ཞེ་པོ་ཅིག་རག་གི་རེད་བསམ་བསམ་བྱུང་བ་རེད་ཁ་སང་འདིའི་སྔོན་ལ་ཡ་ཨ་མི་རི་ཀས་རྒྱ་ནག་ལ་ཡང་ད་དྲག་པོ་བྱས་པའི་སྐབས་དེ་གི་ཨལ་ཁ་ཏའི་འཇིགས་སྐུལ་རིང་ལུགས་པས་ཨ་མི་རི་ཀར་གཏོར་རྒོལ་བྱས་ཨེ་ནི་ཨ་མི་རི་ཀས་བལ་ད་ག་ཚོད་རེད་མིའི་ནུས་པ་དང་དཔལ་འབྱོར་ནུས་པ་གང་ག་ལོག་ཕ་གིར་ཨི་རག་དང་ཨབ་གྷ་ནི་སི་ཐན་དང་འདིར་བཏང་བྱས་རྒྱ་ནག་དེ་ཨེ་ནི་ཁོ་གུ་ཡངས་སུ་ཕྱིན་རྗེས་ད་རྒྱ་ནག་དར་རྒྱས་འཛི་སྒུ་འདི་ཆགས་ཡ་དེ་ཁོ་གོ་སྐབས་དེ་རག་སོང་ཨ། ད་ག་ནང་བཞིན་གྱི་ཨུ་རུ་སུས་ཡུ་ཀུན་དམག་འཁྲུག་བརྒྱབ་ཙང་ཨ་ནི་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ཀྱི་དོ་སྣང་བྱེད་ས་གང་ག་ཨ་ནི་ཨུ་རུ་སུ་དང་ཡུ་ཀུན་ཆགས་ཅད་རྒྱ་ནག་དེ་ཡ་འདི་ཕར་ཚ་ལར་ཐར་བའི་བཟོ་འདྲ་འཇུག་གི་རེད་ཅེས་བསམ་བློ་བཏང་ཡོད་རེད་ལེ། ད་ཡིན་ནའི་དེ་རིང་གི་ལྷན་ཚོགས་འདི་བརྒྱུད་བྱས་མཐོང་ཡག་བྱས་པ་ན་ཨུ་རུ་སུས་ཡུ་ཀུན་ལ་ཡ་དམག་འཁྲུག་བརྒྱབ་ཡོད་པ་འདིས་རྒྱ་ནག་ལ་ཡ་གོ་སྐབས་ཐོབ་རྒྱུའི་ཆེད་དུ་རྒྱ་ནག་གོ་སྐབས་ཆུང་རུ་ཞིག་ཕྱིན་ཆད་ད་རི་གས་སི་ཨུ་རུ་སུས་ཡུ་ཀུན་བཙན་འཛུལ་བྱས་པའི་རྐྱེན་གྱིས་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོས་རྒྱ་ནག་གིས་ལམ་ཁ་ད་ག་རང་ཕྱིན་ཅད་ཡིན་ན་ཐའེ་ཝན་ལ་བཙན་འཛུལ་བྱེད་མིན་གྱི་བསམ་པའི་བསམ་བློ་དེ་ནི་ཞུ་བཞི་ཤུགས་ཆེར་བཏང་དེ་དོ་སྣང་བྱས་ཏེ་ཤུགས་ཆེར་ཞིག་ཕྱིན་ཅད་ཨ་ནི་དོན་དངོས་ཐོག་རྒྱ་ནག་གོ་སྐབས་གསར་པ་རག་རྒྱུའི་ཆེད་དུ་རྒྱ་ནག་གོ་སྐབས་དེ་ཆུང་བ་ཕྱིན་ཅད་ཨུ་རུ་སུ་དང་རྒྱ་ནག་གི་འབྲེལ་བ་དེ་དམ་དམ་རུ་མ་བཏང་རང་བཏང་བཟོ་འདྲ་ཆགས་ཅད་ཞི་ཅིན་ཕིང་ངོས་ནས་ད་ལམ་ཁ་དེ་མི་ཤིས་འགྲོ་ས་མེད་པའི་བཟོ་འདྲ་ཆགས་ཅད་ཡིན་ན་གྱོང་གུན་ཆེན་པོ་ཞིག་རག་ཤག་ཞེས་བྱས་ནས་འདི་གོ་ཤག